དེ་ལས་རྐང་པ་གྲང་མོ་ཆགས་ཏེ་འཁུམས་ནས་སྡོད། དེ་འདྲ་འདུག་ག་བཟློག་དེ་སོགས་ཡང་ནི་རི་ལ་གྲང་མོ་བྱས་ཏེ་ཁོ་ལ་རྐང་པ་གྲང་མོ་ཆགས་ཏེ་ནི་བཟློག་དེ་དེ་རེ་རྗེས་མ། ནི་རྐང་པ་བརྒྱུད་སྟེ་མ་གཏོགས་བཟློག་དེ་མེད་པར་ཆགས་མ་རེད་པ། དེ་ནང་བཞིན་བྱས་བྱས་ནས་དམྱལ་བ་རྣམས་ཅིར་དག། ལམ་སང་ཡང་ནི་དམྱལ་བའི་དེ་འཁྱགས་རོམ་ཆེན་པོ་དེ་འདྲ་ལ། མཆོད་རྟེན་ལས་ཁྲག་བཏབ་པ་ནང་བཞིན་ལྗགས་བྱས་ནས། འོ་དེ་འདྲ་བསྡད་དགོས་ཀོ། ཨེ་དམྱལ་བ་དེ་ལ་ཡང་ནི་དམྱལ་བ་ཆུ་བུར་ཅན། ཆུ་བུར་རྡོལ་བ། ཨ་ཆུ་ཟེར་བ་ཀྱི་ཧུད་ཟེར་བ།

དེ་འདྲ་གི་ཁལ་བརྒྱད་ཅུ་ཐམ་པ་ཅིག་བཞག་ཅིག་ནས། ལོ་བརྒྱ་རེ་དེ་ཀོ་ལ་ཏིལ་རེ་རེ་རེ་རེ་ལེན་པ་ཡིན་ན། ཨ་ནི་ཁལ་བརྒྱད་ཅུ་ཐམ་པ་དེ་ག་ཚོད་ཟད་ཀྱི་རེད། དེ་ཟད་ཟད་ཀྱི་བར་དུ་དམྱལ་བ་ཆུ་བུར་ཅན་གྱི་ཚེ་ཚད་གཅིག་རེད། དམྱལ་བ་ཆུ་བུར་ཅན་ལས་ཆུ་བུར་རྡོལ་བ་ཟེར་མཁན་དེ་ལྡབ་ཉི་ཤུ་ཐམ་པ་རིང་འགྲོ་རེད། དེ་ནས་རིང་རིང་རིང་འགྲོ་ནས་དེ་འོག་ལ་དཔེ་ལྡབ་ཉི་ཤུ་ཉི་ཤུ་ཉི་ཤུ་ཡར་འཕར་འགྲོ་རེད། ལ་ཚེ་རིང་པོ་ལ་ཆ་བཞག་གི་ཡིན་ན་དེ་འདྲ་བྱེད་དགོས། ད་ག་དྲ་མ་བྱེད་བསྡད་ཤོག། ཏིལ་ཁལ་བརྒྱད་ཅུ་ཐམ་པ་དེ་ཨ་ནི་ང་ཚོ་ག་དུས་ཟད་ཀྱི་རེད། དེ་ལོ་རེ་རེ་ལ་ཏིལ་རེ་རེ་ལེན་གྱི་མེད་པར་ལོ་བརྒྱ་ཐམ་པ་རེ་དེ་ཏིལ་རེ་རེ་ལེན་པ་ཡིན་ན། ཁལ་གཅིག་ཁོ་རང་རང་ག་ཚོད་འགོར་དགོས་རེད། ལོ་ག་ཚོད་འགོར་དགོས་རེད། ཨ་ཁལ་བརྒྱད་ཅུ་ཐམ་པ་ཡོད་རེད་པ། ཨོ་དེ་ཡི་བར་དུ་ཨེ་ནི་དམྱལ་བ། ཆུ་བུར་ཅན་གྱི་ཚེ་ཚད་གཅིག་རེད། ཆུ་བུར་རྡོལ་བ་ལ་སོགས་པ་དེ་ལས་ཀྱང་རིང་གི་རེད། ད་ང་ཚོ་བཟོད་ཐུབ་རྒྱུ་ནི་ཡོད་མ་རེད་པ། ཚ་དམྱལ་བ་ཟེར་མཁན་དེ་རྗེས་སུ་རུང་བ། ང་རང་ཚོ་བས་གཞི་སྣང་གཅིག་དགོས་ཡོད་དེ་ཡིན་ན་ཐག་རིང་པོ་ག་ཡེ་ཡོད་མ་རེད་རང་གིས་རང་དང་དེ་གཉིས་གཉིས་བར་དེ་དབུགས་དེ་མ་གཏོགས་ཡོད་མ་རེད། དབུགས་དེ་ཆད་དེ་ཨ་ལམ་སང་དམྱལ་བ་ནང་སླེབས་ཚར་རེད་བདེ་སྐྱིད་དེ་འདྲ་དམྱལ་བ་ནང་སླེབས་ཚར་རེད། གཟུགས་པོ་དྲོད་མ་ཡལ་གོང་ནས་དམྱལ་བ་ནང་སླེབས་ཚར་ཡོད་རེད། ཨ་དེ་ནང་བཞིན་ད་དམྱལ་བ་ནས་ཡར་ཐར་ནས་ཡི་དྭགས་ལ་སྐྱེས་པ་ཡིན་ནའི་ཨ་ནི་བཀྲེས་སྐོམ་གྱི་སྡུག་བསྔལ། ཚ་གྲང་གི་སྡུག་བསྔལ། ངལ་འཇིགས་ཀྱི་སྡུག་བསྔལ། དེ་ནི་མང་པོ་ཡོད་རེད་བ། ཡི་དྭགས་ཕྱི་སྒྲིབ་ཅན་ནང་སྒྲིབ་ཅན། ཟས་སྐོམ་ཉིད་ལ་ཡོད་པའི་སྒྲིབ་པ་ཅན་ཟེར་དེ་རིང་མང་པོ་བྱས་པས་དེ་ཚོ་བས། ང་རང་ཚོ་ཉི་མ་བདུན་བརྒྱད་ཟེར་གྱིས་ལྟོ་མ་ཟ་ནས་བསྡད་པ་ཡིན་ནའི་ཧ་ལས་ལས་ཅིག་རེད་བ་ལྟོ་ཟ་ཡས་མ་རག་ཅིག་བསྡད་པ་ཡིན་ནའི་བསྡད་ཐུབ་མ་རེད་ལ་གལ་སྲིད་བསྡད་པ་ཡིན་ནའི་ཧ་ལས་ལས་རག་ཅིག་ཁོ་ཉི་མ་བདུན་གཅིག་རིང་ལ་ལྟོ་མ་ཟ་ནས་ཁོ་ཤི་ཡོད་མ་རེད་ད་ཧ་ལས་ལས་ཅིག་རེད་བ། ད་ཡི་དྭགས་ཟེར་མཁན་དེ་ལོ་ཉི་ཤུ་སུམ་ཅུ་ཙམ་ཅིག་ཆུ་ཐིགས་པ་གཅིག་མ་རག་བྱས་ནས་བསྡད་དགོས་ཀྱི། ཁ་ནང་ལ་དཔེ་སྐམ་པོ་ཆགས་ཅིང་མེ་འབར་གྱི། སྐམ་པ་དེ་ཚོ་ཕར་ཚུར་ཐུག་སྟེ་ཁོ་ལ་སྐམ་པ་བརྡབས་ཏེ་ཁོ་ལ་མེ་སྟག་འཁྱུར་འཁྱུར་འཁྱུར་ཟེར་དོན་བསྡད་ཀྱི། ཨོ་དེ་འདྲ་ཡོད་རེད་པ། ཨ་དུད་འགྲོ་ལ་སྐྱེས་པ་ཡིན་ནའི་ནི་སྐྱིད་པོ་ག་ཡེ་མི་འདུག། དུད་འགྲོ་བྱིངས་ན་གནས་པ་ཟེར་མཁན་དེ་དག་ང་ཚོ་མཐོང་ཡས་ཡོད་མ་རེད། ཞེ་དྲག་སྡུག་བསྔལ་ཆེན་པོ་རེད། དབུགས་ཙམ་ཞིག་གཏོང་ཡས་ཀྱི་དབང་ཆ་ཡོད་མ་རེད། དེ་ལྟར་བསྡད་དགོས་བ་རེད། དུད་འགྲོ་ཁ་འཐོར་བ་ཞིག་ཡིན་དུས་ང་ཚོ་མི་ཡུལ་ནང་ཡོད་མཁན་དུད་འགྲོ་དེ་ཚོ་ལ་ནི་སྡུག་བསྔལ་ག་ཟིག་འདུག་ཁོ་ལ་གླེན་ཞིང་གཏི་མུག་པའི་སྡུག་བསྔལ་ག་ཟིག་འདུག། སོ་སོ་ལ་བཟང་པོ་བྱེད་ཀྱི་ཡོད་དང་ངན་པ་བྱེད་ཀྱི་ཡོད་པ་དེ་ཙམ་གྱིས་ཧ་གོ་མི་འདུག་ཨ། དེ་བ་ཞིག་ལ་སྡེ་བོ་འདྲ་ཞིག་ཟུག་སྟེ་ཚེར་མ་འདྲ་ཞིག་ཟུག་སྟེ་ཡིན་ན་མི་ཡིན་པ་ཞིག་བསམ་པ་བཟང་པོ་བྱས་ནས་དེ་ཚེར་མ་དེ་ཚོ་བཏོན་དགོས་བསམ་སོང་ཡང་དུད་འགྲོ་དེ་ཚོས་བཏོན་བཅུག་མ་རེད་ཁོ་ཡི་སོ་སོ་ལ་ཕན་ཐོགས་བྱེད་རྒྱུ་ཡོད་པ་དེ་མ་ཤེས་ཀྱི་གནོད་བྱེད་བྱེད་ཀྱི་རེད་བསམ་ནས་ཕར་བྲོས་འགྲོ་གི་རེད་བ། ས་བཟང་གཉིས་ཙམ་ནས་ཧ་གོ་གོ། སོ་སོ་བསད་ཁ་ཡོང་གི་ཡོད་དང། སོ་སོ་ལ་བྱམས་པོ་བྱེད་ཁ་ཡོང་གི་ཡོད་པ་དེ་ཙམ་གྱིས་ཧ་གོ་གོ་མ་རེད་བ། ཁོ་གླེན་ཞིང་གཏི་མུག་གི་སྡུག་བསྔལ་ཟེར་འདི་དེ་རེད་བ། ཨ་ནི་གཅིག་གིས་གཅིག་ཟ་གོ་འདུག་བ་དུད་འགྲོ་ཟེར་འདི། དབང་ཆེ་དེ་ཚོས་དབང་ཆུང་བ་ཟས་བྱེད་ནས། གཅན་གཟན་དེ་ཚོས་བལ་ཤ་ཟ་བྱེད་ནས་ཤ་གསོན་པོ་དང། ཁྲག་ཚ་པོ་དེ་འདྲ་ཟ་བྱེད་ནས་ཁོའི་ལུས་དེ་གསོ་དགོས་གོ་རེད་བ།

སེམས་ཅན་དེ་ཟེར་བ་ནི་མིའི་བེད་སྤྱོད་ག་ཟེ་གཏོང་གི་དང་ཅ་ལག་ཏུ་ལྕི་བར་བ། རྒྱབ་སྐྱེལ་གྱི་རེད་འོ་མ་བཞོ་གི་རེད་ཉེས་དག་བཏང་གི་རེད་མཐའ་མཇུག་མཐའ་མཇུག་བསད་ཤ་ཟ་དེ་འདྲ་བྱེད་ཀྱི་འདུག་བ། དེ་འདྲ་ཡིན་ས་ང་རང་ཚོ་ཨ་ནེ་དུད་འགྲོ་ལ་སྐྱེས་པ་ཡིན་ནའི་སྐྱིད་པོ་གང་ཡང་མི་འདུག་བ། དམྱལ་བ་དང་ཡི་དྭགས་གཉིས་པོ་དེ་ཕར་ཟིག་བཞག་བྱེད་ནི་དུད་འགྲོ་ལ་སྐྱེས་པ་ཡིན་ནའི་ནི་ང་རང་ཚོ། སྡུག་བསྔལ་ཁོ་རང་མྱོང་བྱེད་བསྡད་ཀྱི་རེད་བ། དུད་འགྲོ་ཟེར་ཡིན་ཚེ་ང་རང་ཚོ། དུད་འགྲོ་སྐྱེ་ཡས་དེ་ལས་སླ་བ་རེད། སོ་སོའི་སྒོ་འགྲམ་ཡོད་ཀྱི་དུད་འགྲོ་དེ་དང་ནང་ལ་བསྡད་ཀྱི་མི་གཉིས་པོ་དེ། ཉི་མ་གཅིག་གཉིས་ཀྱི་བར་ར་ལས་ཁོ་བརྗེ་པོ་རྒྱག་ཚར། རང་ས་བརྗེ་པོ་རྒྱག་བྱས་ནས། སོ་སོ་དུད་འགྲོ་ཆགས་དུད་འགྲོ་དེ་མི་ཆགས། དེ་འདྲ་བྱེད་མཁན་རྫ་སྟོད་སྡོང་བ་ཧ་མ་རྫ་སྟོད་སྡོང་རྫོང་ལས་དེ་ཚོ་ད་ལྟའི་རྒྱུད་ལ་མང་པོ་ཞེ་དྲག་འདུག། དེ་འདྲ་ཡིན་ས་དམྱལ་བ་ཡི་དྭགས་དུད་འགྲོ་ག་པར་སྐྱེས་པ་ཡིན་ནའི་ང་རང་ཚོ་སྡུག་བསྔལ་གྱི་རང་བཞིན་གཅིག་མ་གཏོགས་དེ་ལས་བདེ་བ་དེ་འདུག་ཁོ་སྐྱིད་པོ་རེད་སོང་ཙང་ནམ་ཁྱོད་ནི་ཡོད་མ་རེད་པ་གང་ག་སྡུག་བསྔལ་གྱི་རང་བཞིན་རེད། ད་དུང་ཡང་དེ་ལས་ད་ལྟ་ཡོད་པ་དེ་ནི་ང་རང་ཚོ་དུད་འགྲོའི་སྐྱེ་བ་མང་པོ་ལེན་མྱོང་བའི་སྒྲས་ད་ལྟ་ཡག་ཐག་ཡོད་མ་རེད་བ། ད་ལྟ་ཡིན་ནའི་ང་རང་ཚོ་མི་ལུས་ཐོབ་དེའི་སྐོར་ལ་དུད་འགྲོའི་སྐྱེ་གནས་ཀྱི་མདོག་མ་རྟོགས་ན་ཤེས་ཀྱི་ནི་མི་ལུས་དེ་ད་ལྟ་ཕྱི་གོ་སྣང་རྒྱ་གང་འདི་ཁེ། དེ་ནས་མེ་སྙིང་པོ་བཏགས་འདི་ཁེ་དེ་ཚོ་ནང་ཤེས་ཟེར་ན་དུད་འགྲོ་གཅིག་ལ་སྐྱེས་ཀྱི་ནི་སྤུ་སོ་སོ་གཅིག་བསྡད་འདི་ཁེ་རེད་བ། པོ་སོ་སོ་ཀྱི་སྡེ་དེ་དེ་སྐོར་ལ་ཐབས་ཤེས་ཡོངས་རྫོགས་གོང་ལ་ཟེར་ཚར་བ། ད་ལྟ་ཉིད་ནས་ང་ཚོ་དབུགས་དེ་མ་ཆད་གོང་ཟོ། དེ་ལས་ཐར་ཡས་ཀྱི་སྐྱབས་གཅིག་བཙལ་གྱི་ཡིན་ན་བཙལ་རྒྱུ་ཡོད་པ་ཅི། རེ་བ་གཅིག་རྒྱག་གི་ཡིན་ན་ད་ལྟ་མ་ཤི་གོང་ནས་རེ་བ་རྒྱག་རྒྱུ་ཡོད། ད་ངན་སོང་དུ་མར་ལྷུང་ཚར་སོང་ན་རེ་བ་རྒྱག་གི་དྲིན་གྱིར་བས་ཁོ་ཁྱི་གི་རྒྱལ་པོ་དཔེར་ན་ཁྱི་གཅིག་ཁྱོད་རང་ནས་སངས་རྒྱས་ལ་སྐྱབས་སུ་འགྲོ་ཤོག། ཨ་ནི་ཁྱོད་རང་སྐྱེ་གནས་དེ་ལས་ལྡོག་གི་རེད་ཟེར་ལབ་པ་ཡིན་ན་ཁོ་སྐྱབས་འགྲོ་བྱེད་ཤེས་མ་རེད། སེམས་ནང་དྲན་རྒྱུ་ཕར་བཞག་ཁ་ནས་ལབ་ཐུབ་གི་མ་རེད། ཨ་ང་རང་ཚོ་ད་ལྟ་མིའི་ལུས་རྟེན་འདི་མ་འདོར་བའི་སྐབས་སུ་ཡིན་ཙང་ཨ་ནི། སོ་སོས་མ་བྱས་མ་གཏོགས་སངས་རྒྱས་ཟེར་མཁན་གྱི་ཐ་སྙད་ཅིག་ཤེས་ཀྱི་རེད། སངས་རྒྱས་རྩ་ཆེན་པོ་ཡིན་པ་ཤེས་ཀྱི་རེད། སངས་རྒྱས་ཀྱིས་ངན་སོང་གི་སྡུག་བསྔལ་ལས་ཡར་སྐྱོབ་ཐུབ་གི་ཡོད་པ་ང་ཚོས་ཤེས་ཀྱི་རེད། སངས་རྒྱས་ལ་སྐྱབས་འགྲོ་བྱེད་ཀྱི་ཡིན་ན་བྱེད་ཐུབ་གི་རེད། སངས་རྒྱས་ལ་རེ་བ་བཅོལ་ཅིག་ནས

ད་སྐྱབས་སུ་འགྲོ་ས་དེ་ག་པ་རེད་ཟེར་ན་སྐྱབས་གནས་བསླུ་བ་མེད་པ་དཀོན་མཆོག་གསུམ་ཟེར། དེ་ལས་མ་གཏོགས་གཞན་མ་རེ་བ་བཅོལ་ས་ཡོད་མ་རེད། སངས་རྒྱས་སྐྱབས་སྟོན་པ་པོ་ཟེར་ཆོས་ལ་སྐྱབས་དངོས་དགེ་འདུན་ལ་སྐྱབས་སྒྲུབ་པའི་གྲོགས་ཟེར། འོ་དེ་གསུམ་པོ་དེ་མེད་པ་ཡིན་ན་གཞན་མ་ག་པ་ལ་སྐྱབས་སུ་འགྲོ་པ་ཡིན་ནའི་འཇིག་རྟེན་ཕྱི་མ་གི་དོན་ས་གས་གས་ཕན་གི་མ་རེད། ཚེ་འདི་ཡི་ནང་ན་ཚ་ལ་སོགས་པ་དང་དེ་ཚོ་ཏོག་ཙམ་ཙམ་ཕན་གི་རེད། དེ་ཚོ་ཕན་ཡས་ལ་ཨ་ནི་ཀོ་ཨེམ་ཆི་བསྟེན་ནའི་འགྲིག་གི་རེད། ལྷ་དང་ཀླུ་ལ་སོགས་པ་དེ་ཚོ་བསང་བཏང་ནའི་འགྲིག་གི་རེད། དེ་ཚོ་གསོལ་ཁ་སྒྲུབ་ནའི་འགྲིག་གི་རེད། ཡིན་ན་ཡང་ཁྱོད་ཚེ་ཕྱི་མ་ང་སྐྱོབ་རོགས་བྱེད་ང་ཚེ་ཕྱི་མ་སྡུག་བསྔལ་ཉོན་མོངས་སྐྱོབ་རོགས་བྱེད་ཟེར་བའི་ལྐུགས་པ་རེད་དེ་ཕན་ཡོད་ག་སྐྱོབ་ཡ་མ་རེད། སངས་རྒྱས་ཟེར་ཡས་དེ་རང་འཇིགས་པ་ཐམས་ཅད་ལས་གྲོལ་བ། གཞན་འཇིགས་པ་ཐམས་ཅད་ལས་གྲོལ་བའི་ཐབས་ལ་མཁས་པ། ཀུན་ལ་ཐུགས་རྗེ་ཆེན་པོ་ཉེ་རིང་མེད་པར་ཕན་བཏགས་མ་བཏགས་ཐམས་ཅད་ཀྱི་དོན་མཛད་པ་ཟེར་དེ་ལྟ་བུའི་ཡོན་ཏན་ཡོད་རེད་བ། རང་ཡང་འཇིགས་པ་ཚང་མ་ཐམས་ཅད་ལས་ཡར་གྲོལ་ཚར་བ་རེད།

ཆོས་ལ་སྐྱབས་སུ་མཆི་ཟེར་དེ་དེ་ཡིན་པས། ཆོས་ལ་སྐྱབས་སུ་འགྲོ་ཟེར་དེ། ཁ་ཙམ་ཚིག་ཙམ་གྱིས་དཔེར་ན་ཆོས་ལ་སྐྱབས་སུ་མཆི་ཟེར་འབུམ་ཐེར་མང་པོ་བསགས་པ་ཡིན་ནའི་ཆོས་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཚུགས་ཀྱི་མ་རེད། སངས་རྒྱས་ཀྱི་བཀའ་དེ་སངས་རྒྱས་ཀྱིས་གསུངས་པའི། ལས་འབྲས་བླང་དོར་ངེས་པའི་དུས་ཚོད་ཞིག་ཏུ་ལག་ལེན་ལ་འཁེལ་བ་ཡིན་ན། ཆོས་ལ་སྐྱབས་སུ་མཆི་ཟེར་ཁ་ནས་མ་ལབ་ནའི་སྐྱབས་འགྲོ་ངོ་མ་དེ་དེ་རེད་དེ། སྐྱབས་འགྲོ་ངོ་མ་དེ། སངས་རྒྱས་ག་རེ་གསུངས་པ་ཞེ་ན། གཞན་ཕན་གྱི་བྱ་བ་བྱས། གཞན་ཕན་གྱི་བྱ་བ་བྱས་མ་ཐུབ་ན་གཞན་ལ་གནོད་པ་མ་བྱེད་གསུངས་པ་རེད་བ།

ཉིས་སྟོང་སོང་ལ་ཉིས་པ་དེ་མཐའ་ཐུག་གི་རེད། ཉིས་སྟོང་སོང་ལ་ཉིས་པ་དེ་མཐའ་ཐུག་གི་རེད། དེ་ས་དེ་ང་ཚོ་ལག་ལེན་ལ་འཁེལ་བ་དེ་ལ་ག་རེ་དགོས་རེད་ཟེར་ན་སྡིག་པའི་འབྲས་བུ་དེ་ངོ་ཤེས་དགོས་རེད། སྡིག་པ་ཟེར་མཁན་དེ་སྣ་ཁ་ཆུང་ཆུང་ཅིག་བྱས་པ་ཡིན་ན་ཁོ་ལ་འབྲས་བུ་བཞི་རེ་བཞི་རེ་སྨིན་རྒྱུ་ཡོད་རེད་བ། སྲོག་གཅོད་བྱས་པ་ཡིན་ན་ང་རང་ཚོ་ཤིག་ཅིག་བསད་པ་ཡིན་ན་ཤིག་ཅིག་བསད་པ་ཡིན་ན་ཆུང་ཆུང་ཆུང་ཆུང་རེད་དེ་དེའི་རྣམ་སྨིན་གྱི་འབྲས་བུ་དེ་ཡིན་ན་དམྱལ་བ་ནང་སྨིན་གྱི་རེད་བ།

དེ་འདྲ་ཡིན་པ་ཡིན་ཙང་སྡིག་པ་ཆུང་ཆུང་ཅིག་མ་གཏོགས་མེད་པ་ཡིན་ན་ཁོ་ལ་འབྲས་བུ། འབྲས་བུ་བས་བསྡུས་རིགས་བསྡུས་ཚེ་དེ་འདྲ་བཞི་བཞི་སྨིན་དགོས། ཨོ་དེ་འདྲ་ཡིན་ཙང་རང་གིས་འབྲས་བུ་དེ་ལ་ཞེད་བྱས་ནས། འབྲས་བུ་དེ་ལ་ཞེད་བྱས་པ་ཡིན་ན་རྒྱུ། རྒྱུ་དེ་སྤང་དགོས་རེད་བ། སྡུག་བསྔལ་ལ་ཞེད་མི་དགོས་ན་ཁོ་རྒྱུ་མ་སྤངས་ན་འགྲིག་གི་རེད་བ། སྡུག་བསྔལ་ལ་ཞེད་དགོས་ཡིན་ཙང་ང་ཚོ་སྡུག་བསྔལ་མྱོང་སྙིང་འདོད་ཀྱི་ཡོད་མ་རེད་བ། སྡུག་བསྔལ་མྱོང་སྙིང་མི་འདོད་ཡིན་ཙང་སྡུག་བསྔལ་གྱི་རྒྱུ་དེ་སུས་བྱས་པ་རེད་ཟེར་ན་སྡིག་པ་གྱིས་བྱས་པ་རེད། ད་སྡིག་པ་ཅི་ཡང་མི་བྱ་ཞིང་ཟེར། བཅོམ་ལྡན་འདས་ཀྱིས་གསུང་དགོས་ཡོད་དུས་དེ་ཡིན་པ་རེད། ད་དགེ་བ་ཕུན་སུམ་ཚོགས་པ་བྱོས་ཟེར་དགེ་བ་སྣ་ཁ་རེ་ནས་སྒྲུབ་གང་ཐུབ་སྒྲུབ། དགེ་བ་བཅུ་པོ་དེ་ཡོངས་སུ་རྫོགས་པར་གང་ག་སྒྲུབ་ཐུབ་པ་ཡིན་ན། ཨ་ནི། བདེ་འགྲོ་མཐོ་རིས་ཀྱི་ལུས་དེ་ཐོབ་དགོས་རེད། ཚེ་དང་བསོད་ནམས་ལ་སོགས་པ་དཔལ་འབྱོར་ལོངས་སྤྱོད་ཚང་མ་ཐམས་ཅད་དེས་ཡོང་གི་རེད།

འབྲས་བུ་རྣམ་སྨིན་ཡིད་དུ་འོང་བ་སྡུག་བསྔལ་གྱི་ཕུང་པོ་བས་སངས་ཀྱིས་མི་ལྕོགས་པ་དེ་འདྲ་ཉོན་ཅིག་ཡིན་པས་དེ་ལ་རྗེས་སྐྲག་ཅིག་ཅེས་བྱས་ནས་བདེ་བར་མི་འགྱུར་ཡོད་དེ་སྤང་གང་དོགས་ཀྱིས་སྤང། འོ་དེ་འདྲ་བྱས་པ་དེ་ཡིན་ན་ལས་འདྲ་ལ་ནི་བློ་ལྟར་ཚུལ་བཞིན་དུ་བྱེད་པ། ཟ་ལས་འབྲས་ཟིན་ཡིན་ཏེ། གཙོ་བོ་ལག་ལས་ལས་སྐྱེས་དེ་ཡིན་ན་བདེ་བར་མི་འགྱུར་བའི་བཅུད་དང་དགེ་བའི་ལས་ལོ་བཅུ་ཟིན། འོ་དེ་བཅུ་པོ་དེ་རེ་རེར་ནི་ངོས་འཛིན་བྱེད་ཅེས་ནི། བདེ་བར་མི་འགྱུར་ཡོད་དེ་ག་ཟིག་ཀ་ཐོག་ཐོག་ཅིག་ཀ། དགེ་བའི་ལས་དེ་ཡིན་ན་ག་ཟེ་བསགས་ཐོག་ཐོག་ཅིག་བསགས། ཨེ་ནང་ཤེས་ཡོད་ཚེ་ན་ཨེ་ན་དེ་བར་མི་དགེ་བ་ཡོངས་སུ་རྫོགས་པ་གོང་སྤོང་ཐོག་ཅིག་ཕྱག་གིར་བ། ཐོག་མ་ཉིད་ནས་སྤོ་མ་ཐོག་ནས་ཀོ། ལོ་གོང་པས་རྗེས་སུ་བགྲོད་པ་ཡི་ས། གྱོན་གྱི་མ་རེད་གསུངས་སོ་ན་མི་དེ་ཚོ། ཨེ་ནང་ཤེས་ཡོད་ཚེ་ན་ཁོ་གྱོན་པ་ཅིག་ཕྱག་མགོ་རེད། དགེ་བཤེས་འདོད་པའི་ཞག་ནས་སོང་ནོ་ཡིད་ཆེས་ནས། ལོ་བརྒྱ་མི་སྐྱིད་སྙོམས་པ་དེ་ཡང་བདུད་བསྐྱེད་སུ་ན་མི་འདེད་པའི།

ཨ། དེ་འདྲ་ཡིན་ཙང་ང་རང་ཚོ་ཡང་ད་ལྟ་སྡིག་པ་མི་དགེ་བ་བཅུ་པོ་དེ་སྤོང་ཡག་དང་དགེ་བ་བཅུ་པོ་དེ་ལག་ལེན་བྱེད་དེ་ཡིན་ན་ཐོག་མ་ཉིད་ནས་གང་ག་འབྱོངས་ཀྱི་མ་རེད་དེ་ནམ་ཞིག་གི་ཚེ་ན་བློ་གོམས་པའི་རྗེས་སུ་འགྲོ་བ་ཡིན་ཙང་ཡར་ཡར་ཡར་འགྲོ་བྱས་ནས་རྒྱལ་སྲས་བདག་ཉིད་ཆེན་པོ་དེ་ཚོ་ནང་བཞིན་དང་འདྲ་ཅིག་ང་རང་ཚོ་ཡོང་ཏན་ཏན་ཡོང་ཐུབ་ཀྱི་རེད་བ། ད་ལྟ་བྱེད་མ་ཐུབ་ན་ཡང་མ་འོངས་པ་ན་ཡང་བྱེད་ཐུབ་ཀྱི་མ་རེད་ཟེར་དེ་རྩ། ད་ལྟ་མ་ཐུབ་ན་ཡང་མ་འོངས་པ་ནམ་ཞིག་གི་ཚེ་ན་ཐུབ་ཀྱི་རེད་བ་ཁོ། ད་ལྟ་མ་འབྱོངས་པ་དེ་ཡང་ག་ལེ་ག་ལེ་བློ་སྦྱོང་བྱས་ནས་འབྱོངས་ཀྱི་རེད་བ། འབྱོངས་པའི་དུས་ཚོད་ཅིག་ཤར་གི་རེད། འབྱོངས་པའི་དུས་ཚོད་ཅིག་ཤར་ཚར་སོང་ན་དེ་དེ་ཁོ་ལ་ཡང་ད་ལྟ་རྙོག་གཞི་ཡོད་མ་རེད་ལས་སླ་པོ་ཞེ་དྲག་ཡོད་རེད། ང་ཚོ་ད་ལྟ་དཔེར་ན་རྒྱལ་སྲས་བདག་ཉིད་ཆེན་པོ་ཚོས་རང་གི་ལུས་སྦྱིན་པ་གཏོང་གི་རེད་བ། ང་ཚོ་ལག་པ་ཅིག་སྦྱིན་པ་གཏོང་ཤིག་གསུངས་ན་ང་ཚོ་གཏོང་གི་མེད་ཟེར་གི་དཀའ་ལས་ཞེ་དྲག་འདུག་བ། ཡང་ཐོག་མ་ཉིད་ནས་ནི་དཔེར་ན་ང་ཚོ་རྩམ་པ་ཐུར་མ་གང་སྟེར་ཡག་དེ་ཚོ་ལ་གོམས་བཅུག་བྱས་ནས། ཨ་ནི་ཆེར་ཆེར་ཆེར་ཆེར་བཏང་བྱས་ནས་ཨ་ནི་ནམ་ཞིག་གི་ཚེ་ན་ལོངས་སྤྱོད་ཡོངས་སུ་རྫོགས་པ་གང་བཏང་ནའི་ཕངས་སེམས་མེད་པ་ཅིག་ཏན་ཏན་ཆགས་ཡོད་རེད་ཁོ་བློ་ཟེར་ཡག་དེ་ཁོ་འགྱུར་བ་འགྲོ་རྒྱུ་ཡོད་རེད་བ། ཨ་ནི་ནམ་ཞིག་གི་ཚེ་ན་རང་གི་ལུས་རྩམ་པ་ནང་བཞིན་བཏང་བ་ཡིན་ནའི་སེམས་ནད་མེད་པ་དང་སྡུག་བསྔལ་མེད་པ་དེ་འདྲ་ཅིག་ཆགས་འོང། སེམས་ན་དགའ་བ་ཅིག་ཐོབ་ཡོང། སེམས་ན་དགའ་བ་ཅིག་ཐོབ། བྱང་ཆུབ་སེམས་དཔའ་ཚོ་ཡིན་ནའི། ཐོག་མ་ཉིད་ནས་དེ་འདྲ་མ་རེད་བ། ཐོག་མ་ཉིད་ནས་ང་རང་ཚོ་དང་གཅིག་པ་གཅིག་རྐྱང་རེད་བ། ཁོའི་བློ་དེ་སྦྱངས་སྦྱངས་སྦྱངས་ནམ་ཞིག་ཚེ་ན་ཨ་ནི་སེམས་ཅན་གྱི་སེམས་ཅན་ལ་ཕན་སེམས་ཀྱི་བསམ་པ་དེ་རྒྱ་ཆེན་པོ་ཞེ་དྲག་ཡོད་ཙང་རང་གི་ལུས་ད་ལྟ་བཏང་ནའི་དཔེ་དགའ་སེམས་ཆེན་པོ་སྐྱེས་ནས། དཔེར་ན་སློང་མོ་བ་སེང་གེ་དེ་ཆོས་རུ་དང་ཨ་མཆོག་གོ་རུ་དང་དཔེ་རིན་པོ་ཆེའི་གཏེར་དང་འཕྲད་པ་ནང་བཞིན་བྱས་ནས་དགའ་བ་སྒོམ་ཡ། དགའ་བ་སྐྱེས། ཨ་དེ་ལྟ་བུ་པའི་བློ་སྐྱེས་ཀྱི་ཡོད་རེད་བ། དེ་ང་ཚོ་ད་ལྟ་རྒྱུན་གྱི་མ་རེད་དེ། ནང་ཤེས་ཡོད་ཚད་ན་ག་ལི་ག་ལི་ག་ལི་བྱས་ནས་ནི་འགྱུར་ཡག་གི་དུས་ཚོད་ཅིག་གཏན་གཏན་སླེབ་ཀྱི་རེད། གཏན་གཏན་སླེབ་ཀྱི་རེད། ཨ་ད་ནི་བྱས་བྱས་ནས་ནི་སྡིག་པ་མི་དགེ་བ་བཅུ་པོ་དེ་སྤང། དགེ་བ་བཅུ་པོ་དེ་ཉམས་སུ་བླངས་ནས་བདེ་འགྲོ་ཡི་ཚེ་ཕྱི་མ་ལ་ཡང་ནི་ངན་སོང་སོགས་སུ་འགྲོ་མི་དགོས་པར་བདེ་འགྲོ་ཡི་ལུས་ཅིག་ཐོབ་པ་ཡིན་ན་ཡང་འཁོར་བའི་སྡུག་བསྔལ་ལས་ཡང་ཐར་ཡོད་མ་རེད། འཁོར་བ་ཟེར་མཁན་དེ་ནི།

ལས་དང་ཉོན་མོངས་གཉིས་པོ་སྟེ། ལས་དང་ཉོན་མོངས་གཉིས་པོ་དེ་མ་ལུས་པར་ཡོངས་སུ་རྫོགས་པར་སྤངས་ཚར་སོང་ན་དེ་ནི་འཁོར་བ་ལས་ཐར་བ་རེད། དེ་ལྟ་བུ་དང་འཁོར་བ་ལས་ཐར་ཡ་མེད། འཁོར་བ་ལས་འདས་ཚར་ཞོག་གོ་དེ་ག་རེ་བྱེད་ཀྱི་རེད་ཟེར་ན་ཨ་ནི་གྲོགས་སུ་དང་འགྲོགས་ཀྱང་སྡུག་བསྔལ་གྱི་གྲོལ་ཀྱང་ཆོག་རེད། གནས་གང་དུ་གནས་ཀྱང་ཨ་ནི་སྡུག་བསྔལ་གྱི་གནས་རེད། ལོངས་སྤྱོད་ཇི་ཙམ་ལ་ལོངས་སྤྱོད་ཀྱང་སྡུག་བསྔལ་གྱི་ལོངས་སྤྱོད་རེད། ཚང་མ་དང་ཅིག་སྡུག་བསྔལ་གྱི་རང་བཞིན་རེད་མ་གཏོགས་བདེ་བ་ཟེར་མཁན་དེ་སྐད་ཅིག་ཙམ་ཡང་མ་རེད་དེ་ད་གིན་བཤད་དེ་སྐྱིད་པ་རེད། བསྟན་དག་མེད་པའི་འཁོར་བ་ནི་རྒྱ་མཚོའི་ནང་དུ་སྣུམ་པ་ནི་ཟད་དེ་ན་ཡེ་ཤེས་ནི་པས་སྡུག་བསྔལ་བྱ་རང་བཞིན་རྐྱང་འགྱུར་རེ། འཁོར་བའི་ཁབ་ཀྱི་བཙུན་མོ་ན་བདེ་བ་ནང་ཡང་ཡོད་མ་ཡིན་ཟེར་བདེ་བ་སེང་གེ་ཁྱེད་ཅི་བྱུང་ཡོད་མ་ད་ལྟ་ང་རང་ཚོ་ཀཱ་ལི་ཤི་ར་ཁ་བི་ཀུ་ལའི། ཞེས་པོ་ཀཱ་ལི་ཁ་བི་ཀུ་ལའི་ཨ་ནི་ཉིན་སྲོས་ཀྱི་རྒྱགས་ཤིག་བྱོས་ན་སྐྱིད་པོ་འདྲ་ཅིག་ཡོད་རེད་བ། སྐྱིད་པོ་འདྲ་ཅིག་ཡོད་རེད་ཉིན་སྲོས་དེ་ཡོད་རིན་པོ་རྒྱགས་ཚར་སོང་ན་ཁོ་ཡང་རྒྱགས་སྡོད་བསྡད་སྡོད་བྱེད་ཀྱི་མ་རེད་ཡང་ཡར་ལོངས་སྡོད་བྱེད་འོང་དགོས། གནས་གཅིག་ན་བསྡད་པའི་སྐབས་ལ་སྡོད་སྙིང་མ་འདོད་གནས་གཞན་མ་ཅིག་ན་སྤོས་ཏེ་སྐྱིད་པོ་འདྲ་ཅིག་འདུག་པ་གནས་གཞན་མ་དེ་ན་དུས་རྟག་ཏུ་བསྡད་ཚར་སོང་ན་ཅུང་སྡོད་ཐུབ་མ་ནང་ཤེས་ཟིན་ན་ཡང་ཁོ་འགྲོ་འདོད་ཀྱི་བློ་ཞིག་སྐྱེ་འོང་གི་དེ་ག་རེ་ཟེར་ན་སྡུག་བསྔལ་གྱི་རང་བཞིན་ཡིན་པའི་རྟགས་རེད་བ། སྡུག་བསྔལ་གྱི་རང་བཞིན་ཡིན་པའི་རྟགས་རེད། བདེ་བའི་གི་རང་བཞིན་ཡིན་པ་ཡིན་ན། དགྲ་བཅོམ་པ་དེ་ཚོ་བསྐལ་པ་ནས་བསྐལ་པའི་བར་དུ་བས་བསྐལ་པ་འབུམ་ཕྲག་བརྒྱ་ཙམ་གྱི་བར་དུ་བས། ཏིང་ངེ་འཛིན་ལ་སྙོམས་པར་བཞག་པ་ཡིན་ནའང་ད་ལྟའི་བས་མཐུས་འཕྲོ་བྱེད་ནས། ཏིང་ངེ་འཛིན་ལ་མཐུས་འཕྲོ་ཐང་ཆད་བྱེད་ནས་ཏིང་ངེ་འཛིན་ལས་ལངས་འདོད་སྐྱེས་ནི་མེད་པ་དེ་འདྲ་ཆགས་འགྲོ་གི་དང། དེ་འདྲ་ཆགས་ཡོད་དེ་ག་རེ་བྱེད་པ་རེད་ཟེར་ན་ཁོ་བདེ་བ་རང་མཚན་པ་བདེ་བ་ངོ་མ་དེ་བདེ་བ་ཡིན་པའི་རྟགས་རེད། དངོས་གནས་དྲང་གནས་བདེ་བ་དེ་དེ་འདྲ་ཞིག་དགོས་ཀྱི་རེད། ང་རང་ཚོས་ད་ལྟ་ལོངས་སྤྱོད་མཁན་འཁོར་བ་པའི་སེམས་ཅན་རྣམས་ཀྱི་ལོངས་སྤྱོད་དེ་ཀྱི་བདེ་བ་ཟག་བཅས་ཀྱི་བདེ་བ་ཟེར་མཁན་དེ་མིའི་སྣང་བ་འཕྲོ་བཅུ་བའི་ཀྱི་བདེ་བ་རེད་མ་གཏོགས་ངོ་མ་ཀྱི་བདེ་བ་དེ་མ་རེད། སྡུག་བསྔལ་གྱི་རང་བཞིན་དེ་རེད། ཁོ་བསྟེན་དྲགས་ན་ཡང་ནི་སྡུག་བསྔལ་ཡར་སྐྱེས་འོང་གི་རེད། བསྟེན་དྲགས་པ་ཡིན་ན་སྡུག་བསྔལ་ཡར་སྐྱེས་འོང་གི་རེད། དཔེར་ན་ང་ཚོ་ནི་ཤ་ལ་དགའ་པོ་ཡོད་མཁན་དེ་ཚོ་ཤ་ཟ་བ་ཡིན་ན་དང་པོ་ཞིམ་པོ་འདྲ་ཅིག་ཡོད་རེད་བ། དུས་དང་རྣམ་པ་ཐམས་ཅད་དུ་ནི་དེ་ལྟ་བུ་ཟ་གིན་བསྡད་དགོས་བྱུང་ན་ནི་སྡོད་ཐུབ་ཀྱི་མ་རེད་པ། གང་མཚམས་ཅིག་དེ་ང་ཚོ་ཡང་དེ་ཟ་སྙིང་མི་འདོད་དེ་འདྲ་ཆགས་འགྲོ་གི་རེད། སྔོན་མ་བྱང་པ་དེ་ཚོ་བྱང་དུ་ཡོད་ཀྱི་སྔོན་མ་ཡིན་ན་མོ་ཊ་མེད་ས་ལམ་ཁ་ཐག་རིང་པོ་ཞེ་དྲག་རེད་བ། ཧོ། དེ་ཚོས་ཚལ་དང་ལ་ཕུག་དེ་ཚོ་སྐམ་པོ་དེ་འདྲ་ཁྱེར་འགྲོ་སྟེ། ལྷ་སར་ཁྱེར་འགྲོ་སྟེ་ཤ་ཅིག་དང་ག་ཚོད་དགོས་དགོས་སྟེར་གྱི་ཡོད་རེད། དེ་ཚོ་དགའ་བྱེད་ཀྱི་ཡོད་རེད་ཚལ་དང་ལ་ཕུག་དེ་ཚོ་དགའ་བྱེད་ཀྱི་ཡོད་རེད། ད་ང་རང་ཚོ་ཡིན་ན་དེ་ཚོ་ལས་ཤ་དགའ་བྱེད་ཀྱི་རེད་བ། དེ་ག་རེ་རེད་ཟེར་ན་བསྟེན་དྲགས་ན། ཁོ་བསྟེན་དྲགས་ན་དེ་ཡི་ཚེ་ན་ཟ་སྙིང་མ་འདོད་སྐྱུག་མེར་ལང་ཡས་ཅིག་ཆགས་ཀྱི། དཔེར་ན་མི་ཅིག་མངར་མོ་དགའ་གི་ཡོད་ན་མངར་མོ་བྱི་རིལ་བཀྲ་མོ་དང།

ཨ་ནི་སྡུག་བསྔལ་ཅིག་མ་གཏོགས་ཡོད་མ་རེད། དགེ་སློང་དག་ཁུར་ཡོད་དོ་ཁུར་ཁུར་བ་པོ་ཡོད་དོ་ཟེར་སངས་རྒྱས་བཅོམ་ལྡན་འདས་གསུངས་འདུག་བ། ཁུར་ཡོད་དོ་ཟེར་ཁུར་དེ་ག་རེ་རེད་ཟེར་ན་ཕུང་པོ་དེ་རེད། ཁུར་ཁུར་བ་པོ་ཡོད་དོ་ཟེར་ཁུར་ཁུར་མཁན་དེ་སུ་རེད་ཟེར་ན། རང་ཉིད་གང་ཟག་དེ་རེད། གང་ཟག་དེས་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་རྡོག་ཁྲེས་དེ་འཁྱེར་ཏེ་བཞག་ཟེར། དེ་རྡོག་ཁྲེས་དེ་གཡུག་མ་ཐུབ་ཚུན་ཆད་དེ་ལ་དེ་སྡུག་བསྔལ་ཅིག་མ་གཏོགས་ཡོད་མ་རེད། ད་ང་ཚོ་སྡུག་ཤོས་སྡུག་ཤོས་ཀྱི་སྡུག་བསྔལ་ཡི་ནང་ནས་སྡུག་བསྔལ་ཡོངས་སུ་རྫོགས་པ་གང་ག་འབྱུང་ཆོག་གི་སྡུག་བསྔལ་ཡོངས་སུ་རྫོགས་པ་གང་ག་ཡི་རྟེན་བྱེད་མཁན། ཨོ་དེ་ཡིན་ན་ཉེར་ལེན་གྱི་ཕུང་པོ་ཟེར་འདི་ཡིན་པ་རེད། དེ་དང་བྲལ་དགོས་ཀྱི་རེད། དེ་དང་བྲལ་བར་བྱེད་པ་ལ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་འབྱུང་ས་གི་གཞི་དེ་ག་བར་བྱུང་བ་རེད་ཟེར་ན། ལས་ཉོན་གཉིས་པོ་དེ་ལ་བརྟེན་ནས་བྱུང་བ་རེད་བ། ལས་དང་ཉོན་མོངས་གཉིས་པོ་དེ། ལས་དང་ཉོན་མོངས་གཉིས་པོ་དེས་བཟོས་བཞག་མཁན་ཅིག་རེད་བ། དེ་ཟག་ཡིན།

བྲལ་བ་དེ་ག་རེ་བྲལ་དགོས་རེད་ཟེར་ན། ད་ཁོ་ཐག་པ་ནང་བཞིན་བཅིང་བྱེད་དེ་གི་ཐག་པ་དེ་ལྷོད་རུ་བཏང་ནས་ཕར་ཐག་པ་དེ་ཕར་བཤིག་ནས་ཕར་གཡུག་དགོས་རེད་བ་རྡོག་ཁྲེས་དེ། ང་རང་ཚོ་ཚེར་མ་རྡོག་ཁྲེས་ཅིག་འཁྱེར་ཏེ་ཡོད་ན་ཚེར་མ་དེ་ཟུག་གོ་རེད་བ་སྐྱིད་པོ་ཁྱོན་ནས་ཡོད་མ་རེད་བ། ཚེར་མ་རྡོག་ཁྲེས་དེ་གཡུག་པ་ལ་ཚེར་མ་དང་རང་ཉིད་བར་གཅིག་དེ་གིས་ཐག་པ་དེ་མེད་པ་བཟོ་དགོས་རེད་བ། འོ་ཐག་པ་དེ་བྲལ་དགོས་གོ་རེད་བ་དེ་ཐག་པ་ཡི་མཚོན་རྣམས་དེ་ལས་ཉོན་གཉིས་པོ་དེ་རེད། ཚེར་མ་ཡི་རྡོག་ཁྲེས་མཚོན་རྣམས་དེ་ཉེར་ལེན་གྱི་ཕུང་པོ་དེ་རེད། ཉེ་ལེགས་ཀྱི་ཕུང་པོ་ཁྱེད་ཀྱིས་རང་ཉིད་ལས་ཡིན་ན་ནི་ཚད་མ་ཁོ་ཁྱེད་མེད་དུ་གཅིག་པ་རེད། ལ་དེས་ཐར་པ་དེ་སྐྱེ་དགོས་དོན་ཐར་པ་སྐྱེས་ཏེ་ག་རེ་སྐྱེ་དགོས་ལན་ཉིད་ཀྱི་ཐར་པ་དེ་ཡིན་ན་ནི། ཉོན་མོངས་པ་མ་ལུས་པ་ཚང་མ་ཐམས་ཅད་མེད་པར་གཟུགས་ཐོག་ཁྱེད་ཀྱིས་བདག་མེད་རྟོགས་པའི་ཤེས་རབ་བསྲིངས་ཏེ། བདག་མེད་རྟོགས་པའི་ཤེས་རབ་བསྲིངས་ཏེ་མེད་ན། ལན་ཉིད་ཉིད་དུ་བྲལ་ཐུག་མ་རེད། ཤེས་རབ་ཀྱི་ལྷོ་བ་བསྲིངས་ཏེ་སྒོ་རེད།

དེ་མེད་པ་ཡིན་ན་དེ་མེད་པ་བཟོས་ཚར་ཡིན་ན་ཉོན་མོངས་དང། ནི་ཉེས་སྐྱོན་འཁོར་བ་གི་ཉེས་སྐྱོན་སྡུག་བསྔལ་མ་ལུས་པ་ཚང་མ་ཐམས་ཅད་རང་ཤུགས་ཀྱིས་འགག་འགྲོ་གི་རེད། ལ། ནི་ཉོན་མོངས་མ་རིག་པ་དེ། མ་རིག་པ་དེ་སུས་བཅད་ཀྱི་རེད་ཟེར་ན་དེ་ནི། བདག་མེད་མཐོང་བ་ཟེར། བདག་མེད་བདག་མེད་རྟོགས་པའི་ཤེས་རབ་ཀྱི་ལྷོ་འབག་ཟེར། ཤེས་རབ་ཀྱི་བསླབ་པ་ཟེར་མཁན་དེས་བཅད་ཐུབ་ཀྱི་མ་གཏོགས་གཞན་པ་སུ་གང་གིས་དེ་བརླག་གི་ཡོད་མ་རེད།

འཇིགས་སྐྱོབ་ཀྱི་ཚུལ་ཁྲིམས་ཟེར་ནའམ་ལེགས་སྨོན་གྱི་ཚུལ་ཁྲིམས་ཟེར་ནའམ་དེ་ཙམ་གྱིས་ཆོག་གི་མ་རེད། ངེས་འབྱུང་གི་ཚུལ་ཁྲིམས་ངེས་ཏེ་དགོས། ངེས་འབྱུང་གི་ཚུལ་ཁྲིམས་ཟེར། ངེས་འབྱུང་ཟེར་དེ་ག་རེ་ཟེར་ན་ངེས་པར་འབྱུང་བའི་བསམ་ངེས་འབྱུང་གི་བསམ་པ་ཟེར་བ། ངེས་འབྱུང་གི་བསམ་པ་ཟེར་དེ་འཁོར་བ་མཐའ་དག་སྡུག་བསྔལ་གྱི་རང་བཞིན་དུ་མཐོང་ཟིན་ནས་དེ་ལས་ཐར་འདོད་ཀྱི་བློ་ཅིག་བཅོས་མ་མ་ཡིན་པ་ཅིག། དེ་ལྟར་གོམས་པས་འཁོར་བའི་ཕུན་ཚོགས་ལ་ཡིད་སྨོན་སྐད་ཅིག་ཙམ་ཡང་མི་སྐྱེ་ཞིང་ཟེར། དེ་ལྟ་བུའི་འཁོར་བའི་ཕུན་སུམ་ཚོགས་པ་ལ་ཡིད་སྨོན་སྐད་ཅིག་ཙམ་ཡང་མི་སྐྱེ་བ་ཅིག། ཉིན་མཚན་ཐམས་ཅད་དུ་ནི་ཐར་པ་དོན་གཉེར་གྱི་བློ་གཅིག་ལ་ནི་ངེས་འབྱུང་གི་བསམ་པ་ཟེར་རོ། འོ་དེ་ལྟ་བུའི་ངེས་འབྱུང་གི་བསམ་པ་དེས་ཀུན་ནས་བསླངས་ནས་ནི་ཚུལ་ཁྲིམས་ཅིག་བླངས་པ་ཡིན་ན་ཚུལ་ཁྲིམས་ཀྱི་བསླབ་པ་ཟེར། དེ་དག་གང་ཡང་མེད་པར་བྱས་ན་ད་ག་ཟེར་ད་དགེ་ཚུལ་སློང་གི་སྡོམ་པ་བླངས་པ་དང། དེ་འདྲ་བྱས་པ་ཡིན་ན་ངེས་འབྱུང་གི་ཚུལ་ཁྲིམས་མ་རེད་དེ། ངེས་འབྱུང་གི་ཚུལ་ཁྲིམས་རིགས་མ་ངེས་འབྱུང་གི་བསམ་པས་ཟིན་ཏེ་འཁོར་བ་མཐའ་དག་སྡུག་བསྔལ་གྱི་མེ་འོབས་ལྟ་བུ་ཅིག་མཐོང་བྱས་སྡུག་བསྔལ་གྱི་མེ་འབར་བའི་རང་བཞིན། འོ་དེ་ལྟ་བུ་མཐོང་བྱས་ནི།

ཁོ་ལ་མཐའ་ཡས་ཀྱི་ཐོག་ཤིག་དེ་དེ་རེད། དེ་མ་གཏོགས་གཞན་མ་ཐོག་ཤིག་གེ་གེ་ཡང་མ་རེད། ག་རེ་བྱེད་པ་ཡིན་ནའི་ཁོ་བོ་ལས་ཐག་གི་མ་རེད། ད་དེ་ལྟ་བུ་བྱེད་ཅེས་ནས་རང་ཁོ་བོ་ལས་སྤྲོ་བ་དེ་ཙམ་གྱིས་ཆོག་གོ་རུ་བས་ཟེར་ན་དེ་ཙམ་གྱིས་མི་ཆོག་གི་རེད། ག་རེ་ཟེར་ན། ནི་ཁོ་བོ་ལས་ཐག་བཅད་ནས་དགྲ་བཅོམ་པའི་གོ་ཕུག་ཐོག་ནས་ཁོ་བོའི་སྐྱེ་བ་བླངས་དགོས་མ་རེད་རང་དབང་ཐོག་ཚར་རེད། རང་དབང་ཐོབ་ཚར་རེད་དྲ་ཡས་ན་ཡོན་ཏན་ཡོངས་སུ་རྫོགས་པ་ཐོབ་ཡོད་མ་རེད། སྐྱོན་ཡོངས་སུ་རྫོགས་པའི་ཟས་ཡོད་མ་རེད་སྐྱོན་དཀོན་སའི་ཡོན་ཏན་དཀོན་དེ་སྲིང་དེ་ཆགས་ཡོད་མ་རེད། སྐྱོན་ཡི་ནང་ནས་ཤི་བྲིས་སྲིང་དེ་སྤོང་རྒྱུ་དེ་ཡོད་རེད། མི་ཤི་བའི་མུན་པ་སྲིང་དེ་སྤོང་ཚར་རེད། ཉོན་མོངས་ཅན་མ་ཡིན་པའི་མུན་པ་སྲིང་དེ་བསྡད་ཡོད་རེད། ཉོན་མོངས་ཅན་གྱི་མ་རིག་པ་སྤོང་ཚར་བ་ཡིན་ན་ཉོན་མོངས་ཅན་མ་ཡིན་པའི་མུན་པ་སྲིང་དེ་སྤོང་རྒྱུ་བསྡད་ཡོད་རེད།

ཏིང་ངེ་འཛིན་དེ་བས་ཤུགས་ཆེ་ཐག་གཅོད་བྱས་ནས་ཏིང་ངེ་འཛིན་ལ་སྙོམས་པར་བཞག་ནས་འདས་དེ་ཀོ་ལ་ཀ་པཱ་ཀ་པཱ་སེང་གེ་ཆོས་སུ་ཆོས་སུ་ཅི་འགྲུབ་བོར་ཀ་པཱ་ཟས་གྲོམ་དུ་ཟ་ཆོས་སུ་ཅི་འགྲུབ་བོར། ཁོས་བདེ་བ་ཆེན་པོ་ཞེ་དྲག་ཡོད་རེ་བ་དཔེར་མ་ཟད་ཏིང་ངེ་འཛིན་བདེ་བ་དེ་ཆེན་པོ་ཞེ་དྲག་རེ་བ། དེ་འདྲ་ཡིན་ས་བས་དུས་ཚོད་དེ་སྐྱོ་ཀོ་སྐྱོ་ཀོ་ཅི་འགྲུབ་བོར། ཨོ་དེ་ཡས་ནི་ཡར་ལངས་བྱས་ནས་འཇའ་ཟེར་གྱི་སྤྱོད་པ་ལ་སླར་ཡང་སྤྱོད་དགོས་བྱུང་གསུངས་ན་ཀཱ་ལི་ག་བུ་ཧྲི་ར་ཡོད། དེ་ཡི་ས་ནི་རང་རྒྱལ་གྱི་ལ། རྫི་སྤྱང་གཉིས་མེད་ཟེར། ཆུ་རྒྱལ་ཐིག་གཅིག་ཕ་རྒྱལ་ན་ལས་ལྷག་ཡེར་མ་དུ་ཆུ་འཁྱག་ཁ་ཟེར་གྱི་རྒྱལ་ཡང་ཚུལ་ལོ། དེ་ནས་སླར་ཡང་གཅིག་རྒྱལ་ཁ་གྲོན་ནས་དེ་ལས་ཀ་གཅིག་ལ་བྱ་བ་གཉིས་བྱེད་པ་དུ་གཅིག་པ་རེད་ཟེར། དེ་ལ་ཆུ་རྒྱལ་ཐིག་གཅིག་ཡག་པོ་ཡག་ཉིད་ག་རེ་ཡོང་གི་ཡོད་ནས་ཕ་རྒྱལ་བྱས་ནས་ཕ་རོལ་དུ་སླེབས་ཐུབ་ན་དེ་ཡག་ཤོས་རེད་ཟེར། ད་ཆ་ཁ་ཟས་ཀྱི་རེ་ཏེ་ང་ཆུ་རྒས་མཐོ་བ་མི་འདུག་ཟེར་ནས་ཚུར་ལོག། ཨ་ནེ་མགར་རོ་གཅིག་གཉིས་སུ་རྒྱག། དེ་ནས་ཡང་ཆུ་གཅིག་རྒས་དེ་བྱིས་པ་རེད། ཨ་དེ་འདྲ་མ་བྱེད་ཅེས་ནས་ཐོག་མ་ཉིད་ནས་ཐེག་པ་ཆེན་པོ་ལ་ཞུས་ཐུབ་ན་དེ་ཡག་ཤོས་རེད། ད་ཐེག་པ་ཆེན་པོ་ལ་ཞུས་ཟེར་དེ་ག་རེ་རེད་ཟེར་ན་རང་གི་དོན་དུ་ཐེག་པ་ཆེན་པོ་ལ་མ་ཞུས་ན་སངས་རྒྱས་ཀྱི་ཡོན་ཏན་ཅི་ཡང་ཐོབ་གི་མ་རེད། གཞན་གྱི་དོན་དུ་ཐེག་པ་ཆེན་པོ་ལ་མ་ཞུས་པ་མཐོང་ཡོད་མ་རེད། སེམས་བསྐྱེད་ཐམས་ཅད་རང་གིས་མ་བྱས་པར་བ། སེམས་བསྐྱེད་ཡོངས་སུ་རྫོགས་པ་རང་གིས་མ་བྱས་ཉོན།

ལག་པ་ཡིས་ཁྱེར་ན་ཁོ་ལས་གནོད་ཀྱི་རེད་སོང་སོ་འགྲམ་བཅད་ནས་ཁ་ཡར་བཅད། མི་བཙོང་བ་ཚང་མ་དང་བཅས་ནས་ལྷན་པ་ཀའི་ཕྱི་མ་དྲག་བཅད་ནས་སོ་སོ་ལག་པ་ཡིས་འཕྲོད། གཙོ་བོ་གཙོ་དང། རྣག་ཐོག་ཆུ་ནི་མེད་པ་བཅས་བྱས་ནས་དག་གྲམ་གྱི་ཀ་ལི་རྒྱག་གི་འདུག་ཨང། མི་གཞི་མ་གཅིག་དོན་དག་གིས་ཀ་ལི་རྒྱག་གི་རེད་པ་ཁྱོད་རྒྱག་གི་མ་རེད་པ། སོ་སོའི་ཕྲུ་གུ་དེ་ལ་རྩིས་ཁྲ་དེ་འདྲ་ཀ་ལི་རྒྱག་གི་རེད་པ། ཨ་ནི། ནུ་མ་ནུ་ཅོ་ཡ། སོ་སོའི་ན་ཚ་སྟོང་པ་ཡིན་ནས་ཨ་ནི་ནུ་མ་ནུ་ཅོ་ཡ། ཨ་ནི་ནུ་མ་ནུ་མ་ཐོ་ཡ་དེ་འདྲ་བྱས་ཟིན་ན་ག་ལི་ག་ལི་ཡར་ལངས་ཚར་ཟིན་ན་དེ་ལས་ཨ་ནི་ཟས་ལྗང་བུ་དེ་ཚོ་འོ་མ་ལ་སོགས་པ་དེ་ཚོ་སྟེར་ཡ། ཨ་གོས་ལྗང་བུ་དེ་འདྲ་གཡོ་ཡ། ཁོ་ཆགས་མ་བཅོ་ཡ། ལྟོགས་མ་བཅོ་ཡ། ཨ་ནི་ན་ཚ་ལ་སོགས་པ་དེ་ཚོ་བྱུང་སོང་ན་རང་ཉིད་ན་པ་ལས་ཀྱི་དེ་ན་སྡུག་བསྔལ་མཆིས།

དྲན་པའི་མཚན་མའི་ཅི་བྱ་སྐྱ་ཚར་བ། སེམས་ཅན་གཅིག་ཡང་མ་ལུས་པ། ཚེ་འདིའི་ཨ་མ་དང་འདྲ་བ་ཞིག་ང་ཚོར་ཕན་ཐོགས་ཞེ་དྲག་བྱས་ཚར། ད་ལྟ་ང་རང་ཚོ་ནི་སྐྱེ་ཤི་འཕོས་པའི་དབང་གིས་ངོ་མ་ཤེས་བྱས་ནས་འགའ་ཞིག་ལ་དགྲ་རེད། འགའ་ཞིག་ལ་གཉེན་རེད་འགའ་ཞིག་ལ་བར་མ་རེད་ཟེར་ནས་ཐོག་ཅི་ནས་དགྲ་གཉེན་བར་གསུམ་གྱི་དབྱེ་བ་ཕྱེས་འགའ་ཞིག་ག་ཟེ་ལ་གནོད་བྱེད་འདོད་བྱེད་གསུམ་པ་བཅས་དུས་ཚོད་བཀྲམ་སྟེ་ག་རེ་ཟེར་ན་ངོ་མ་ཤེས་ཨང་གི། དེ་ས་རང་གི་ཕ་མ་ཟེར་མཁན་དེ་རང་གི་མ་ཟེར་ཡག་དེ་མ་ཡིན་ན་མ་ངོ་ཤེས་དགོས་པའི་མ་རེད། ཚེ་འདིའི་མ་ཡང་ངོ་མི་ཤེས་མཁན་ཕྲུ་གུ་མང་པོ་ཡོད་རེད་བ། མ་དང་ཕྲུ་གུ་གཉིས་པོ་དེ་ངོ་མ་འཕྲད་པའི་རྐྱེན་གྱིས་བྱས་ལོ་དང་ཟླ་བ་མང་པོ་འདས་ནས་ངོ་མ་ཤེས་མཁན་དེ་འདྲ་མང་པོ་ཡོང་གི་འདུག་བ། དེ་འདྲ་མང་པོ་ཡོད་པའི་ཡིན་ཙང་ང་རང་ཚོ་ཚེ་ཕྱི་མ་ཡི་ཚེ་སྔ་མ་དང་དེ་འདྲ་ཡི་མ་དེ་ཚོ་ངོ་མ་ཤེས་ཡག་དེ་ཚོ་ཁག་ཁྱོན་ནས་ཡོད་མ་རེད་ངོ་ཤེས་ཀྱི་མ་རེད་བ། གང་ལྟར་ཡང་ངང་ཟེར་བ་དང་ངོ་ཤེས་ཀྱང་རུང་ངོ་མ་ཤེས་ཀྱང་རུང་དྲིན་གྱིས་བསྐྱངས་པ་ནི་སྐྱེས་པ་སྐྱེས་སྦྱངས་ལ་ཚེ་འདི་ཡི་མ་དང་འདྲའོ། ཨ་ནི་རང་མགོ་ཐོན་ནས་དགའ་རོགས་ཀྱི་རི་རྩ་སོགས་ནི་འཇིག་རྟེན་བྱེད་རྒྱུ་ཡིན་ན་འཇིག་རྟེན་གྱི་འབྲུ་སྟོང་ཕྲག་མི་གཅིག་བཟོས་ཀྱི་ནི། རང་གིས་ཟ་མ་བྲ་བ་གོན་མ་བྲ་བ། སྤྱོད་མ་བྲ་བ། ནོར་ལོངས་སྤྱོད་ཚང་མ་ཐམས་ཅད་རང་གི་ཕྲུ་གུ་གི་ཆེད་དུ་ཕངས་སེམས་མེད་པར་བྱས་ནས་བཏང་ཐུབ་ཀྱི་འདུག།

ཨ་ཕྲུ་གུ་ཚོ་ཡག་པོ་མི་འདུག་ཧྲུལ་པ་རྒྱག་གི་འདུག་ཆང་ཨ་རག་འཐུང་གི་འདུག་ཆང་འདེད་ཀྱི་འདུག་བུ་ལོན་ཆགས་ཤག་ཟེར་ན་ཨ་ནི་ངུ་བསྡད་ཀྱི་རེད་བ་ཕ་མ་སྐད་ཆ་སྐད་ཆ་དེ་ཙམ་གྱིས་ཨ་ནི་བརྩེ་པོ་ད་ག་རེ་མི་བྱེད་ཡོད་རེད་བ་མི་གཞན་མ་ལ་དེ་འདྲ་བརྩེ་པོ་བྱེད་ཀྱི་རེད་པས་དེ་བྱེད་ཀྱི་མ་རེད་བ། ཨོ་དེ་ལྟ་བུ་དེ་འདྲ་རང་མགོ་ཐོན་ཚར་ས་ན་ཡོད་པས་མི་ཚེ་ཕྱེད་རེ་ལ་སླེབས་ན་ཉག་ཅིག་ནས་གཞན་གྱིས་བོས་ན་དང་གཟི་ངག་གཅིག་གོ་སོང་ན་ལམ་སེང་དགའ་ལྷང་ལྷང་གཅིག་ཡོང་བས། སྟོང་ཉིད་པ་ཅི། ཨ་སྤུ་གུ་དེ་ཤི་ཤག་ཟེར་ནི་མི་འདུག་སྤུ་གུ་དེ་ན་ཤག་ཟེར་ནི་མི་བྱེད་ན་ཁོ་ག་ཟེ་ཟེར་འདྲ་ཡོང་གི་རེད། ད་ག་དྲི་མི་བྱེད་སྡུག་བསྔལ་ཅིག་བྱས་ནས་བསྡད་དགོས་ཀྱི་རེད་བ། དེ་འདྲ་ཡིན་ཙང་སེམས་ཅན་དེ་དག་རང་གི་མ་བྱས་ཏེ། མ་བྱས་པ་ལ་ཡང། གྲངས་ཀྱིས་མི་ཆོད་པ་མ་བྱས། མ་བྱས་རེས་བཞིན་དུ་དེ་ལྟ་བུ་བཀའ་དྲིན་བསྐྱངས་པ་རེད། ཐོག་མ་ཡང་ནས་ནས་མ་སྐྱེས་གོང་ནས་ཁོག་པ་ནང་ཡོད་དུས་ཀོ་ལས་དྲིན་གྱིས་བསྐྱབས་པ་རེད། ཉི་མ། ཁྱོད་རོ་དེ་མ་དོན་ཚར་ས་ན་ཡང་ནས་དྲིན་གྱིས་བསྐྱབས་པ་རེད།

འགའ་ཞིག་ལ་ཡང་ངན་སོང་གི་སྡུག་བསྔལ་ལས་ཡང་ཐར་ནས་བདེ་འགྲོ་མཐོ་རིས་ཀྱི་བདེ་བ་ལ་ལོངས་སྤྱོད་ནས་སྡོད་ཀྱི་ཡོད་རེད་ཡིན་ན་ཡང་ངན་སོང་ནི་འགྲོ་ཁ་ལ་ཁ་ཕྱོགས་ཏེ་བསྡད་དེ། ཉོན་མོངས་པའི་གདོན་གྱིས་རང་དབང་མེད་པར་སྨྱོན་པ་ཆགས། སྨྱོན་པ་ཆགས་བྱས་ནས་སོ་སོ་ལ་རང་དབང་ཁྱོན་ནས་ཡོད་མ་རེད། ཨ་ནི་བླང་དོར་འབྱེད་པའི་བླང་བྱ་ཡིན་ནི་དེ་རེད་དོར་བྱ་ཡིན་ནི་འདི་རེད་ཟེར་ནས་དེ་ལྟ་བུའི་བླང་དོར་སོ་སོར་འབྱེད་པའི་མིག་དང་ནི་བྲལ་བའི་ཤེས་རབ་ཀྱི་མིག་ཡོད་མ་རེད།

སུའི་སྐྱོན་རེད་ཟེར་ན་རང་གཅེས་འཛིན་དེ་རང་ཡལ་བར་འདོད། གཞན་ཡལ་བར་དོར། སོ་སོ་གཅིག་པུའི་དོན་དུ་བྱས་ནས་སྲོག་གཅོད་བྱེད། མ་བྱིན་ལེན་བྱེད་ལོག་པར་གཡེམ་པ། རྫུན། ཕྲ་མ། ངག་འཁྱལ་ཚིག་རྩུབ། བརྣབ་སེམས་གནོད་སེམས་ལོག་ལྟ་ཟེར་ཚང་མ་ཐམས་ཅད་རང་གི་ཆེད་དུ་བྱས་པའི་ཤ་སྟག་རེད་བ།

དུ་གསོལ་ན་རབ་ཏུ་བྱུང་བ་བས་རྐང་བྲིས་པ་སྲིང་དེར་སངས་རྒྱས་སྤྱན་འདྲེན་དུ་ཡོད་ནི་བས་ཁྱུང་བཀུག་པ་ཡིས། སངས་རྒྱས་ཀྱི་བསྟན་པ་ལ་ནི་ཁྱུང་བཀུག་པ་ཡིས། དེ་འདྲ་གསུངས་པར་བ། ཇི་སྟེ་བ་ཡིན་ནས་ད་རེས་སོ་སོའི་བས་ན་ཤ་དེ་ཟ་བའི་ཆེད་དུ་ཤ་ཞིམ་པོ་ཅིག་བལྟས་ཏེ་ཟ་ཡ་ཆེད་དུ་སེམས་ཅན་བསད་པ་རེད་བ། དེ་ག་རེ་ཟེར་ན་རང་སྐྱིད་པོ་ཡོང་ཡག་ཆེད་དུ་རང་གཅེས་པར་འཛིན་ཡོང་གི་བྱེད་རེ་བ། དེ་ཡོང་གི་བསྡད་པ་ས་ནི་བསྡད་པ་དེས་དམྱལ་བ་ན་ཕྱིན་པ་རེད་བ། དམྱལ་བ་ན་ཕྱིན་པ་རེད། དེ་ནང་བཞིན་བྱས་ནས་ལོག་ལྟ་ཡི་བར་དུ་ཚང་མ་དོན་གཅིག་དེ་འདྲ་རེད་བ། དཔེར་ན་ང་རང་ཚོ་ཨ་ནེ་ཚེ་འདི་ལ་ན་ཚ་ཅིག་བྱུང་བ་དེ་ཡང་རྒྱུ་མེད་རྐྱེན་མེད་ལས་བྱུང་བ་མ་ཡིན་པར། རྒྱུ་དེ་ཨ་ནེ་སྐྱེ་བ་སྔ་མ་རྣམས་ལ་དེ་ལྟ་བུའི་ན་ཚ་ཡོང་དགོས་ཡས་ཀྱི་སྡིག་པ་མི་དགེ་བའི་ལས་ཅིག་བསགས་ནས། ལས་ཅིག་བསགས་ནས་དེས་རྣམ་སྨིན་གྱི་འབྲས་བུ་ངན་སོང་མྱོང། ཨ་ནེ་རྒྱུ་མཐུན་གྱི་འབྲས་བུ་དེ་མི་ཡུལ་ནང་ལ་ན་ཚ་དེ་འདྲ་བྱུང་བ་ཚེ་ཐུང་ཐུང་བྱུང་བ། འོ་དེ་ཚང་མ་སྟོང་ཆ་རང་གཅེས་འཛིན་ཡོང་གི་བསྡད་པ་དེ་བསགས་ཆོག་བ།

གཞན་གཅེས་འཛིན་གྱི་ཡོན་ཏན་དེ་ཡིན་ན་སྒོ་དུ་མ་ནས་བསམ་དགོས། ད་གཞན་གཅེས་པར་འཛིན་པའི་བློ་དེ་ལ་བརྟེན་ནས་ང་ཚོ་ད་འཇིག་རྟེན་གྱི་ཁམས་སུ་ལེགས་ཚོགས་མཐའ་དག་ཡོངས་སུ་རྫོགས་པ་གོ། ང་གཞན་གཅེས་འཛིན་གྱི་བློ་དེ་ལས་བྱུང་བ་ཡིན། ཐ་ན་སངས་རྒྱས་ཀྱི་གོ་འཕང་དེ་ཡང་གཞན་གཅེས་འཛིན་ལ་བརྟེན་ནས་བྱུང་བ་རེད་བ་ང་ཚོ་གཞན་གཅེས་འཛིན་ལ་བརྟེན་ནས་བྱུང་བ་རེད། གཞན་ག་རེ་གཅེས་པར་འཛིན་ཐུབ་པ་ཡིན་ནའི་དེ་ནི་ག་ཚོད་ཙམ་གྱིས་གཅེས་པར་འཛིན་ཐུབ་པ་ཡིན་ནའི་དེ་ཙམ་གྱིས་རང་གི་བདེ་བ་དེ་ཆེ་རུ་ཆེ་རུ་འགྲོ་གི་ཡོད་པ།

བརྟེན་ནས་བདེ་བ་ཅིག་སྒྲུབ་མ་ཐུབ་པ་རེད། དེ་འདྲ་ཡིན་ཙང་ད་རེས་ང་ཚོ་སེམས་ཅན་དྲིན་གྱིས་བསྐྱངས་པ་རེད་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་དྲིན་གྱིས་མ་བྱས་པའི་གནས་སྐབས་སུ་དྲིན་གྱིས་བསྐྱངས་པ་མ་ཟད། མ་མ་བྱས་པའི་གནས་སྐབས་སུ་ཡང་ང་ཚོ་ལ་དྲིན་གྱིས་བསྐྱངས་པ་རེད། ག་རེ་རེད་ཟེར་ན། འཁོར་བ་ན་བསྡད་པ་དེ་ཡིན་ན་སེམས་ཅན་གྱི་དྲིན་ལ་བརྟེན་ནས་ང་ཚོ་འཁོར་བ་ན་གནས་པར་བ། སེམས་ཅན་དྲིན་མེད་པའི་དྲིན་གྱིས་མ་བསྐྱངས་ན་ང་ཚོ་བསྡད་ས་གི་གནས་ཡོད་མ་རེད།

དེ་མེད་པ་ཡིན་ས་ནི་སེམས་ཅན་དེ་མེད་པ་ཡིན་ན་ང་ཚོ་སོ་ཐར་གྱི་སྡོམ་པ་བསྲུང་བའི་དོན་ཡོད་མ་རེད། བྱང་སེམས་ཀྱི་སྡོམ་པ་དེ་ཕར་དུ་བཞག་བྱང་སེམས་སྡོམ་པ་དེ་སེམས་ཅན་ཐམས་ཅད་དམིགས་ཡུལ་དུ་བྱས་སྙིང་རྗེ་ཆེན་པོའི་སྒོ་ནས་བླངས་ནས་ཐོབ་དགོས་པ་རེད་བ། སྔགས་ཀྱི་སྡོམ་པ་དེ་བས་ཀྱང་སེམས་ཅན་ཡིད་ནི་དམིགས་ཡུལ་དུ་བྱས་ཀྱིས་ནི་སེམས་ཅན་ཀུན་གྱི་དོན་བྱེད་ཕྱིར་བདག་གིས་སྡོམ་པ་མ་ལུས་བཟུང་ཟེར་ཡོང་དུས་སྒང་ལ་སེམས་ཅན་དམིགས་ཡུལ་དུ་མ་བྱས་ན་བྱེད་ཡོད་མ་རེད། འདི་སྔགས་བཅས་ཀྱི་སེམས་ཅན་དེ་དག་མེད་ན་སྡོམ་པ་བཅས་དོན་ཡོད་མ་རེད། ས་ལམ་བགྲོད་ཀྱི་གནས་སྐབས་སུ་ཡང་སེམས་ཅན་དྲན་བྱེད་ཀྱི་སྡོམ་པ།

བཀའ་དྲིན་ཆེན་པོ་ཡིན་ཙང་ད་རེས་ང་རང་ཚོ་དྲིན་ལན་ཅིག་འཇལ་དགོས་བྱུང་སོང་ན་སེམས་ཅན་ཐམས་ཅད་ལ་ཨ་ནེ། ཟག་བཅས་ཀྱི་བདེ་བ་ཙམ་གྱིས་མི་ཟད་པ་ཟག་མེད་ཀྱི་བདེ་བ་གྱིས་ཚིམ་པར་བྱེད་ཐུབ། ཟག་མེད་ཀྱི་བདེ་བ་གྱིས་ཚིམ་པར་བྱེད་དགོས་གསུང་སོང་རེད་མ་གཏོགས། སེམས་ཅན་དེ་དག་ཨ་ནེ་དངོས་གནས་ཅི་ལྟ་ཞེ་ན་ད་ལྟ་ཨ་ནེ་སེམས་ཅན་ཨ་ནེ་རེ་རེ་ལ་ཡང་སྡུག་བསྔལ་ག་ཚོད་དང་ག་ཚོད་མྱོང་གི་འདུག་སྡུག་བསྔལ་མངོན་གྱུར་བ་ག་ཚོད་མྱོང་གི་འདུག་འགའ་ཞིག་འགའ་ཞིག་ལ་སྡུག་བསྔལ་མངོན་གྱུར་བ་མེད་པ་ཡིན་ནའི་བག་ལ་ཉལ་བའི་སྡུག་བསྔལ་ག་ཚོད་ག་ཚོད་འདུག། བདེ་བ་མེད་ཀི་ཅག་ལྟར་བ། དེ་ཡིན་ཙང་སེམས་ཅན་སྡུག་བསྔལ་བྱེད་ཅིང་སེམས་ཅན་དེ་དག་དམིགས་ཡུལ་དུ་བྱས་བྱས་ནས། བདེ་བ། སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་ཐམས་ཅད་དང་བྲལ་ན་ཅི་མ་རུང་སོ་སོ་ནམ་བྱས་ནས། སྙིང་རྗེ། སྙིང་རྗེ་ཆེན་པོ་སྐྱེད། དེ་ནས་བདེ་བ་ཡིས་ཕོངས་པའི་སེམས་ཅན་ནི་ཟག་མེད་ཀྱི་བདེ་བ་དང་ཕར་བཞག་ཀྱང་ནི་ཟག་བཅས་ཀྱི་བདེ་བ་ཙམ་ཡང་དེ་ནས་ཉིན་མོའི་སྐར་མ་ཙམ་མི་སྐྱེ། ཨ་དེ་དག་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ཕྲད་ན་ཅི་མ་རུང་སྙམ་དུ་བསམ་བྱས་ནས། ནི་བྱམས་པ་དེ་བསྒོམ། ད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པ་ཙམ་གྱིས་མི་ཆོག་པ། རང་གི། ནི། སེམས་ཅན་གྱི་སྡུག་བསྔལ་མ་ལུས་པ་ཚང་མ་ཐམས་ཅད་རང་གི་བས། རང་གཅེས་འཛིན་གྱི་སྟེང་དུ་ཚུར་བླངས་བྱས་ནི། ཚུར་བླངས་བྱས་ནི་སེམས་ཅན་དཔེར་ན། ནི། དམྱལ་བ་མནར་མེད་ཀྱི་སེམས་ཅན་ཡན་ཆད། དགྲ་བཅོམ་པ་མན་ཆད་ཚང་མ་ཐམས་ཅད་ཀྱི་སྟེང་ན་སྡུག་བསྔལ་ཆེ་ཆུང་ཅིག་མ་གཏོགས་སྒང་ག་ལ་དཔེར་ན་སྡུག་བསྔལ། ཕྲ་མོ་ཙམ་གྱིས་གར་ཟིག་པ་ཡོད་རེད་བ། དེ་ཡིན་ཙང། སྡུག་བསྔལ་མ་ལུས་པ་ཚང་མ་ཐམས་ཅད་རང་ལ་ཚུར་བླངས་བྱས་ནི།

ད་གཏོང་ལེན་ཉོན་མོངས་བློ་སྦྱོང་རིམ་པ་བསྒོམ་པ་ལ་བརྟེན་ནས་དེའི་འབྲས་བུ་དེས་ན་སེམས་ཅན་ཐམས་ཅད་བདེ་བ་ཐམས་ཅད་དང་བྲལ་བར་བྱེད་དམ། སྡུག་བསྔལ་ཐམས་ཅད་དང་བྲལ་བར་བྱེད་དང་བདེ་བ་ཐམས་ཅད་དང་ལྡན་པ་བདག་གིས་བྱའོ་སྙམ། ང་རང་རང་གིས་བྱས་ཀྱི། སེམས་ཅན་ཐམས་ཅད་རང་གི་མ་ཤ་སྟག་རེད། མ་དེ་ནི་སྡུག་བསྔལ་བྱུང་བ་དེ་རང་གི་བུ་ལ་མ་རེ་ན་སུ་ལ་རེ། བུ་དེ་ཡང་སྡུག་བསྔལ་དེ་བསལ་འོས་ཏེ་བུ་དེས་མ་བསལ་ན་སུས་བསལ།

སངས་རྒྱས་ཁོ་རང་ལ་མ་གཏོགས་མེད་ཀི་ང་རང་ཚོ་ཐོབ་རྒྱུ་མེད་པ་དེ་འདྲ་མ་ཡིན་པ། ང་རང་ཚོས་སྒྲུབ་ཀྱི་ཡིན་ན་སྒྲུབ་རྒྱུ་ཡོད་པ་དང་ང་རང་ཚོ་ཐོབ་རྒྱུ་ཡིན་ན་ཐོབ་རྒྱུ་ཡོད་པ་ཅིག་རེད་དེ། ཐོབ་རྒྱུ་ཡོད་པ་ཅིག་རེད་དེ། ཁོ་ཐོག་མ་མེད་པ་ནས་དེ་འདྲ་བྱས། སངས་རྒྱས་ཡིན་ན་སངས་རྒྱས་ཡིན་པ་སེམས་ཅན་ཡིན་ན་སེམས་ཅན་ཡིན་པ། དེ་འདྲ་མ་ཡིན་པར་སངས་རྒྱས་དེ་ག་རེ་ཟེར་དགོས་ན་སེམས་ཅན་ཅིག་ཐོག་མ་ནི་དགོངས་འཇོག་དེ་སྒྲིབ་པ་སྤངས། ཡོན་ཏན་མ་ལུས་པ་སྒྲུབ་བྱས་ནི་གཞི་ནས་སངས་རྒྱས་པ་རེད་བ། དཔེར་ན་སངས་རྒྱས་དེ་དག་ད་ལྟ་སངས་རྒྱས་གྲངས་མེད་ཡོད་པ་རེད་སངས་རྒྱས་གྲངས་མེད་པ་ཚང་མ་དུ་བྱས་ནས་ང་ཚོ་དང་མཉམ་དུ་བྱས་ནས་འཁོར་བ་ན་ཡོད་བསྡད་མཁན། ང་ཚོ་དང་མཉམ་དུ་བྱས་བྱས་ནས་འཁོར་བར་འཁོར་བསྡད་མཁན། ང་ཚོ་གི་མ་བྱས་མྱོང་མཁན་ཕ་བྱས་མྱོང་མཁན། དེ་འདྲ་ཤ་སྟག་རེད་དེ། དེ་འདྲ་ཤ་སྟག་ཡིན་ཙང་ང་ཚོ་དང་སྡུག་བསྔལ་མཉམ་དུ་མྱོང་མཁན་མྱོང་མཁན་གཅིག་པ་ནང་བཞིན་ཡོད་ཚེ་ན་རང་རང་གི་ནས་དགེ་བའི་བཤེས་གཉེན་ཅིག་དང་ཕྲད་དེ་གིས་ཐེག་པ་ཆེན་པོའི་ལམ་ཡོངས་རྫོགས་བསྟན་བྱས་ནས་སྒྲིབ་པ་སྤངས། ཚོགས་གཉིས་ཡོངས་སུ་རྫོགས་པར་རྫོགས་བྱས་ནས་མངོན་པར་རྫོགས་པར་སངས་རྒྱས་པ་ཤ་སྟག་རེད་མ་གཏོགས། ཐོག་མ་ཉིད་ནས་སྒྲུབ་མི་དགོས་པར་བྱས་ནས་སངས་རྒྱས་ཟེར་མཁན་དེ་ཡོད་མ་རེད་བ། དེ་འདྲ་ཡིན་ཙང་ང་རང་ཚོ་ཡིན་ནའང་སྒྲུབ་ཀྱི་ཡིན་ན་སངས་རྒྱས་ཀྱི་གོ་འཕང་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཟེར་མཁན་དེ་སྒྲུབ་རྒྱུ་ཡོད་པ་ཅིག་རེད་དེ་སྒྲུབ་རྒྱུ་ཡོད་པ་ཅིག་རེད། དེ་གཅིག་གིས་སྐལ་ལ་མ་རེད་སེམས་ཅན་གཙང་ཆེན་ཚང་མ་གཙང་ཆེན་གྱི་སྐལ་ལ་ཡིན་པས། ཨ་དེ་འདྲ་ཡིན་ས་སྐྱོན་དཀོན་སེལ་གྱི་ཡོན་ཏན་དཀོན་འདུས་དེ་ཐོབ་པ་ཡིན་ན་ནི་སྐུ་ཡི་ཡོན་ཏན་སེམས་བཟང་བསང་མཆོད་གསོལ་ངན་དཔེ་འཆལ་བཟང་པོ་ཡོན་ཆོད་བརྟགས་ན་མཐོང་ན་མི་འཕྲོད་པ་མེད་པ་ལྟ་བས་ཆོག་མི་ཤེས་པ། སྐུ་ཡི་དཔའ་བོ་པོ་ཀ་རེ་རེ་ཡང་སེམས་ཅན་གྱི་དོན་བྱེད་ཐུབ་གི། བསང་གི་ཡོན་ཏན་ལས་ཆ་བཞག་གི་ཡིན་ན་བསང་ཡོན་ཡིན་ལ་དྲུག་ཅུ་དོ་བསྡུས་གི། བསང་ལ་རྫོགས་མཐའ་ཆོས་ནི་མེད་པ། ཨ། དེ་འདྲ་ཡིན་པ་རེད། ཐུགས་ཀྱི་ཡོན་ཏན་བྱེད་ཀྱི་ཡིན་ན་ཟག་མེད་ཡེ་ཤེས་སྡེ་ཚན་ཉི་ཤུ་རྩ་གཅིག་དང་ལྡན་པ། སེམས་ཅན་ཐམས་ཅད་ཀྱི་བསམ་པ་ཇི་ལྟ་བ་བཞིན་དུ་མ་ལུས་པ་མཁྱེན་པ། སེམས་ཅན་ཐམས་ཅད་ལ་བརྩེ་བ་གྱི་ཡིན་ན་སྙིང་རྗེ་ཆེན་པོ་རང་དབང་མེད་པ་ཅི་སྟེ་ཁེགས། ཨ། ད་ག་ནང་བཞིན་ནུས་པའི་ཡོན་ཏན་ལ་ཆ་བཞག་གི་ཡིན་ན། སེམས་ཅན་གྱི་དོན། བྱེད་ཀྱི་དུས་ལ་བབས་སོང་ན་སྐད་ཅིག་ཀྱང་ཡོལ་བ་མེད་པར་བྱེད་ཀྱི་ཨ་ནི་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ནུས་ཀྱི། དེ་ལྟ་བུའི་ཡོན་ཏན་ཡོད་པ་ཡིན་ཙང། དེ་ལྟ་བུའི་ཡོན་ཏན་དེ་རང་ཉིད་ཀྱིས་ཐོབ་ན་སྐྱོན་ཀུན་ཟད་ཀྱི་ཡོན་ཏན་ཀུན་ལྡན། དེ་ལྟ་བུའི་ཡོན་ཏན་རང་ཉིད་བྱུང་བ་ཡིན་ན་སེམས་ཅན་གྱི་དོན་བྱེད་པ་ལ་ད་ཚེགས་མེད་པར་འགྱུར། དེ་ནས་དཀའ་བ་མེད་པ། དེ་ལྟ་བུའི་སེམས་ཅན་གྱི་དོན་བྱེད་ཐུབ་བོ།

རྒྱལ་སྲས་ཀྱི་སྤྱོད་པ་རླབས་པོ་ཆེ། ཚོགས་གཉིས་པོ་དེ་སྦྱིན་སོགས་ཕ་རོལ་ཏུ་ཕྱིན་པ་བསྡུ་བ་དངོས་པོ་བཞི་ཟེར། ཐུན་མོང་དང་ཐུན་མོང་མ་ཡིན་པའི་ལམ་གྱི་གནད་ཚང་མ་དང་བཅས་ནས་རང་གིས་ཉམས་སུ་བླངས་བྱས་ནས། ཟུང་འཇུག་གོ་འཕང་དེ་ཐོབ་དགོས་རེད་བ། ཉམས་སུ་བླང་བར་བྱེད་པ་ལ་དེ་ལྟ་བུའི་ཉམས་སུ་བླང་བྱ་གྱི་ཆོས་དེ་རང་ཉིད་ཐོག་མ་མ་ཤེས་པ་ཤེས་པར་བྱེད་དགོས་རེད་མ་ཤེས་པ་ཤེས་པར་མ་བྱས་ན། ཉམས་སུ་བླང་བྱ་ཧ་གོ་གི་མ་རེད་ཉམས་སུ་བླངས་ན་ཡང་རྟོགས་པ་སྐྱེ་མ་རེད་བ། མ་ཤི་བ་ཤི་བར་བྱེད། མ་ཤེས་པ་ཤེས་པར་བྱེད་པ་ལ་དང་པོ་རང་གིས་ཐོས་པ་བྱེད། ཆོས་དེ་ལ་ཐོས་པ་བྱེད། ཐོས་པ་བྱེད་ས་ཡི་ཆོས་དེ་ཡང་མ་ནོར་བར་བྱས་ནས་ཚང་ལ་མ་ནོར་བའི་ལམ་གཅིག། ཚང་ལ་མ་ནོར་བའི་ལམ་གཅིག་བྱུང་བ་ཡིན་ན། ཨ་ནི་འགྲོ་ས་ནོར་གྱི་མ་རེད་ལ་ཉམས་སུ་བླངས་པ་ཡིན་ན་ལམ་གོ་ཆོད་པར་བྱེད། ཚང་བར་བྱས་ནས་མ་ནོར་བར་བྱེད། འགའ་ཞིག་འགའ་ཞིག་གིས་ནི་མ་ཚང་བ་དེ་འདྲ་ཡོང་གི་རེད་བ། སྒོ་ཡོད་ལ་གཞུག་མི་ཁེགས་གཞུག་ཡོད་ལ་སྒོ་མི་ཁེགས། ཡང་ག་ཤེད་ག་ཤེད་བ་ཚ་བ་ལ་དེ་བ་ཡོད་དེ་ཁེགས། ཨ་སྒོ་དང་གཞུག་མི་ཁེགས། ཨ་དེ་འདྲ་གི་ཆོས་ནི་མང་པོ་ཡོང་གི་རུ་བ། སངས་རྒྱས་སྤྱན་ལྡན་དེ་ཡས་ནི་སེང་གེ་ཡི་ཁང་དང་བག་ལ་ཉལ་ཇི་ལྟ་བ་ཞིག་ཏུ་ཟད་པ་ཡིན་ས་སེང་གེ་རི་ལས་ཆོས་རེ་རེ་གསུངས་ཡོད་རེད་སེང་གེ་རི་ལས་རང་གི་གསུངས་པ་དང་ཐོས་པའི་སྒོ་ནས་ཆོས་རེ་རེ་གསུངས་པ་ཡིན་ས། ཡོངས་སུ་རྫོགས་པ་གང་ག་ཅིག་ཡོད་མ་རུ་བ། དེ་ཡིན་ཙང་ཚང་ལ་མ་ནོར་བ་ཟེར་ཡག་དེ་སངས་རྒྱས་ཀྱི་བཀའ།